དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་ར་ལྔ་བཅུ་ཐམ་པ། རབ་གནས་ཆུ་མོ་ཡོས་ལོ་གི། བོད་ཟླ་བཞི་པའི་ཚེས་པ་བཅུ་བཞི་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་གི། ཟླ་བ་དྲུག་པའི་ཚེས་གསུམ། གཟའ་སྤེན་པ་རེད། ང་བོད་རྒྱལ་ཡིན། གཤམ་ནས། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི། བོད་སྐད་སྡེ་ཚན་གྱི་ཨ་མདོ་གི་སྐད་ཀྱི་ལས་རིམ་ཁག་རིམ་པ་བཞིན་མགོ་འཛུགས་ཞུ་རྒྱུ་ཡིན། ད་དེ་རིང་གི་ལས་རིམ་ཁག་གི་ཐོག་མ་ཡིན་ན ྋགོང་ས་རྒྱལ་བ་རིན་པོ་ཆེ་ཡིས་རྩོད་རྙོག་གི་རྩ་བ་ནི་བསམ་བློ་གུ་དོག་པའི་དབང་གིས་ཡོང་གི་ཡོད་པ་བཀའ་གནང་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ད་ལྟ་ནས་ཡིན་ན་ས་གནས་ས་ཐོག་ནས་བཏང་པའི་གནས་ཚུལ་ཟིག་གི་ནང་ང།
ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་དུ་རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་གཟེངས་རྟགས། རྐང་རྩེད་སྤོ་ལོ་འགྲན་བསྡུར་ཆེད་དུ་རྩེད་འགྲན་པའི་རུ་ཁག་སྡེབ་སྒྲིག་བྱེད་འགོ་ཚུགས་ཡོད་པའི་སྐོར་གྱི་གནས་ཚུལ་ཞིག་ཡོད། ད་མཇུག་ཏུ། དེང་སྐབས་ནུ་མ་གི་འབྲས་སྐྲན་གྱི་འགོག་སྨན་བཟོ་སྐྲུན་བྱེད་བཞིན་པའི་གནས་ཚུལ་དང་ནུ་མ་གི་འབྲས་སྐྲན་གྱི་ཉེན་ཁ་གི་རང་བཞིན་སོགས་ཀྱི་ཐད་ལ་གནས་ཚུལ་ཕྱོགས་བསྡུས་བྱས་པ་ཞིག་དང་བཅས་རིམ་གྱིས་དེ་རིང་གི་ལས་རིམ་ཁག་ལ་གསན་རོགས་ཞུ། ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་རྩོད་རྙོག་གི་རྩ་བ་ནི་བསམ་བློ་གུ་དོག་པའི་དབང་གིས་ཡོང་གི་ཡོད་པ་བཀའ་གནང་ཡོད། ལྡི་ལི་བོད་ཁང་གིས་གོང་ས་མཆོག་ལ་ཇི་ལྟར་གསོལ་བ་བཏབ་པ་བཞིན། ཕྱི་ཟླ་དྲུག་པའི་ཚེས་གཉིས་ཀྱི་སྔ་དྲོར་བཞུགས་སྒར་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ ྋགོང་ས ྋརྒྱལ་བ་རིན་པོ་ཆེ་ཡིས་བོད་ཁང་གིས་གོ་སྒྲིག་བྱས་པའི་ནཱ་ལེནྡྲ་གཙུག་ལག་རབ་འབྱམས་པ་གི་སློབ་ཐོན་སློབ་མ་གཙོ་བོ་གྱུར་བའི་ཕྱི་རྒྱལ་ཡུལ་གྲུ་ཁག་ལྔ་བཅུ་ཙམ་ནས་ཡོང་བའི་འབྲེལ་ཡོད་སློབ་མ་ལྔ་བརྒྱ་ལྷག་ཙམ་གྱིས་དམིགས་བསལ་མཇལ་ཁ་དང། རྗེ་ཙོང་ཁ་པ་ཆེན་པོ་གིས་མཛད་པའི་རྟེན་འབྲེལ་བསྟོད་པ་གི་གསུང་ཆོས་དང་དྲི་བར་བཀའ་ལན་སྩལ་པའི་སྐབས་དཀའ་རྙོག་གི་རྩ་བ་ནི་བསམ་བློ་གུ་དོག་གི་དབང་གིས་ཡོང་གི་ཡོད་པ་བཀའ་གནང་རྒྱུར། རྙོག་དྲ་ཡོང་ཡག་གི་རྩ་བ་རུ་དེ་མི་ཤེས་པའི་དབང་གིས་ཡོང་གི་ཡོད་རེད་པ་ཅིག་བློ་རྒྱ་ཆུང་ཆུང་བུ་ཟུག་དོག་པོ་དེ་འདྲའི་ཅིག་གི་ཐོག་ནས

གཞི་རྩའི་སེམས་པ་བཟང་པོ་བྱ་དགོས་པ་ནི་ཆོས་ལུགས་ཚང་མ་གི་བསླབ་བྱ་གཅིག་གྱུར་ཡིན་ཞེས་བཀའ་གནང་ཡོད། གོང་ས་མཆོག་གིས་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱིས་རྒྱལ་རྒྱུད་ཟིན་པའི་སྐབས་སུ། བོད་མི་གི་ངོས་ནས་ནང་པའི་གཞུང་ལུགས་ཁག་ལ་དམིགས་བསལ་དོ་སྣང་བྱས་ཏེ་སློབ་གཉེར་མཛད་ཡོད་པ་དང་ཕྱིས་སུ་བོད་ནང་དགོན་སྡེ་ཁག་ཏུ་ནང་ཆོས་ལ་སློབ་གཉེར་བྱེད་སྟངས་དེ་ཡང་རིགས་ལམ་གྱི་ཐོག་ནས་དཔྱད་པ་བྱས་ཏེ་སློབ་གཉེར་བྱས་ཡོད་པ་དེས་ཧ་ཅང་གི་ཕན་ཐོགས་ཆེན་པོ་བྱུང་ཡོད་ལྷག་པར་དུ་ཆབ་སྲིད་ཀྱི་དབང་གིས་བོད་ཀྱི་ཆོས་ལ་དམ་དྲག་ཆེན་པོ་བཏང་ཡོད་ཀྱང་བོད་ནང་བོད་མི་ཚོ་ནི་ཉམས་པ་མེད་པའི་ངང་བོད་ཀྱི་ཆོས་དང་རིག་གཞུང་སྲུང་སྐྱོབ་བྱེད་མུས་ཡིན་པ་བཀའ་གནང་འདུག་ཡང་སྐབས་དེར་སློབ་མ་ཟིག་གིས་སྟོང་ཉིད་ལ་ཐོས་བསམ་སྒོམ་གསུམ་བྱས་པའི་ཕན་ཡོན་གྱི་སྐོར་གོང་ས་རྒྱལ་བ་རིན་པོ་ཆེ་ལ་བཀའ་འདྲི་ཞུ་སྐབས་ལས་ངན་ཚང་མ་ཆགས་སྡང་གི་དབང་གིས་ཡོང་གི་ཡོད་པས་ཅི་ཙམ་གྱིས་སྟོང་ཉིད་སྒོམ་པ་ཡིན་ན་དེ་བས་ཆགས་སྡང་གི་བློ་དེ་ཇེ་ཉུང་དུ་འགྲོ་རྒྱུ་ཡིན་པའི་སྐོར་གྱི་བཀའ་གནང་ཡོད། ལྡི་ལི་བོད་ཁང་གིས་ཉིས་སྟོང་བཅུ་དྲུག་གི་ལོར་འགོ་འཛུགས་གནང་བའི་ནཱ་ལེནྡྲ་གཙུག་ལག་རབ་འབྱམས་པ་གི་སློབ་ཚན་དེའི་དམིགས་ཡུལ་གཙོ་བོ་ནི་སེར་སྐྱ་ཕོ་མོ་དབྱེ་མེད་ཀྱི་ཐོག་ནང་བའི་ལྟ་གྲུབ་ལ་སློབ་གཉེར་གནང་རྒྱུ་དེ་ཡིན་པ་དང་དེའི་དུས་ཡུན་ལོ་ལྔ་ཡིན་འདུག་ཅིང་བོད་ཁང་གི་འགན་འཛིན་དགེ་བཤེས་རྡོ་རྗེ་དགྲ་འདུལ་ལགས་ཀྱིས་ད་བར་སློབ་ཚན་དེའི་ནང་རྒྱལ་ཁབ་འདྲ་མིན་བདུན་ཅུ་ཙམ་ནས་ཉམས་ཞུགས་གནང་མཁན་མི་གྲངས་བཞི་སྟོང་སུམ་བརྒྱ་ཙམ་བྱུང་ཡོད་པ་འགྲེལ་བརྗོད་གནང་འདུག། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མ་གི་ཚོགས་ཆུང་ཞིག་གིས་རྒྱ་ནག་གཞུང་གིས་བོད་ནང་རྒྱ་འགྱུར་སློབ་གསོ་སྤེལ་བཞིན་པ་དང། ཆོས་དད་རང་དབང་རྡོག་རོལ་གཏོང་བཞིན་པ་སོགས་མཚམས་འཇོག་དགོས་པའི་འབོད་སྐུལ་དང་མཉམ། བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་ཞིག་བཞག་ཡོད་གི། ཕྱི་ཟླ་ལྔ་བ་གི་ཚེས་སུམ་ཅུ་སོ་གཅིག་གི་ཉིན་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མ་གི། ཤེས་ཡོན་དང་ཚན་རིག། རིག་གཞུང། འགྲོ་བ་མིའི་ཐོབ་ཐང་ལས་དོན་ཚོགས་ཆུང་གིས་དོན་ཚན་དྲུག་ཅན་གྱི་བོད་དོན་རྒྱབ་སྐྱོར་གྱི་གྲོས་ཆོད་ཞིག་བཞག་ཡོད་པ་དེ་ནང་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་ཚོ་གི་ཐོག་ལ་འཛིན་བཞིན་པའི་སྲིད་ཇུས་སྤྱི་དང་ལྷག་པར་དུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་མ་འོངས་པའི་ཡང་སྲིད་ངོས་འཛིན་བྱེད་ཕྱོགས་ཀྱི་ཐད་ལ་སྟངས་འཛིན་བྱེད་སྟངས་བྱེད་བཞིན་པ་ཉེ་བའི་ཆར་བོད་ནང་གི་ཕྲུ་གུ་ཚོ་བཙན་ཤེད་གྱི་ཐོག་ནས་གཞུང་གི་གཏན་འཇགས་སློབ་གྲྭ་ཁག་ནང་ང་བཅུག་སྟེ་བོད་པའི་ཆོས་དང་རིག་གཞུང། གོམས་སྲོལ་ལ་སོགས་རྩ་མེད་བཟོ་བའི་སྲིད་ཇུས་དེ་དག་འཕྲལ་དུ་མཚམས་འཇོག་ཡོང་ཐབས་བྱེད་དགོས་པ་སོགས་བཀོད་པ། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གིས་གནས་ཚུལ་སྤེལ་ཡོད་གི། ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་གྲོས་ཚོགས་གོང་མ་གི་ཚོགས་ཆུང་དེས་འདི་ལྟ་བུའི་གྲོས་ཆོད་བཞག་པའི་དམིགས་ཡུལ་གཙོ་བོ་ཞིག་ནི་རྒྱལ་སྤྱིའི་ཐོག་ནས་བོད་དོན་སྣང་མེད་མི་འཇོག་པ་དང་བོད་དོན་གི་ཐོག་ལ་དོ་སྣང་སླར་གསོ་འབྱུང་ཐབས་སོགས་ཀྱི་ཆེད་དུ་ཡིན་པ་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཡོ་རོབ་ཡན་ལག་ལས་ཁུངས་ཀྱི་འགན་འཛིན་བཀྲས་མཐོང་དབང་པོ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ཡོད། ཅེག་སྤྱི་མཐུན་རྒྱལ་ཁབ་ནི་རྒྱལ་ཁབ་ཆུང་ཆུང་ཞིག་ཡིན་ནའང། ཡོ་རོབ་ནང་བོད་དོན་གི་ཐོག་ལ་རྒྱབ་སྐྱོར་ཤུགས་ཆེན་པོ་གནང་མཁན་ཞིག་ཡིན་པ་དང། ལོ་རབས་དགུ་བཅུ་གི་ནང་ཡུལ་དེའི་སྲིད་འཛིན་དམ་པ། བྷཱ་ཁི་ལབ་ཧ་ཝེལ་མཆོག་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་ཐུགས་འབྲེལ་ཧ་ཅང་ཉེ་བོ་ཡོད་མཁན་ཞིག་ཡིན་ལ་ཉེ་བའི་དུས་སུ་ཡང་ཅེག་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་སྲིད་བློན་ཆེན་མཆོག་དང་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གི་བར་མཇལ་འཕྲད་གནང་ཡོད། ནིའུ་ཡོག་གྲོང་ཁྱེར་དུ་རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་གཟེངས་རྟགས་རྐང་རྩེད་སྤོ་ལོ་གི་འགྲན་བསྡུར་ཐེངས་དྲུག་པ་གི་རུ་ཁག་དེབ་སྐྱེལ་བྱེད་འགོ་བཙུགས་ཡོད་པའི་སྐོར་གསར་འགོད་པ་ཇོ་ལེབ་ཆོས་འཕེལ་གྱིས་ས་གནས་ནས་བཏང་བའི་གནས་ཚུལ་ཞིག་གསན་རོགས་ཞུ།
ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་བོད་ཀྱི་གཞོན་ནུ་ཚོགས་པའི་གོ་སྒྲིག་འོག་ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་གཟེངས་རྟགས། རྩོད་འགྲན་གྱི་རྐང་རྩེད་སྤོ་ལོ་འགྲན་བསྡུར་ཞིག་འབྱུང་འགྱུར་ཕྱི་ཟླ་དགུ་བའི་ཚེས་གཉིས་ཏེ་མང་གཙོ་དུས་ཆེན་དང་སྟབས་བསྟུན་ནས་ཉིན་གྲངས་གསུམ་རིང་འགྲན་བསྡུར་འཚོགས་རྒྱུ་ཡིན་པ་དང། འགྲན་བསྡུར་དེའི་ནང་མཉམ་ཞུགས་བྱེད་མཁན་གྱི་དེབ་སྐྱེལ་བྱེད་འགོ་ཚུགས་ཡོད་པ་རེད། ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་ཀྱིས་འདིའི་སྐོར་ངོ་སྤྲོད་གནང་དོན་ལ།
ནི་ཏཱ་ལའི་བླ་མ Cup དེ་ད་ལན་ཨ་ནི་ཡོང་རྒྱུ་ཕྱི་ཟླ་དགུ་པའི་ཏ་རིག་གཉིས་གསུམ་བཞི་ལ་རེད་ཨ་ནི་ད་ལན་ཏཱ་ལའི་བླ་མ Cup དེ་ཐེངས་དྲུག་པ་དེ་རེད།
རྐང་རྩེད་སྤོ་ལོའི་འགྲན་བསྡུར་འདི་ད་ལོ་སྔར་ལས་ལྷག་པའི་གོ་སྒྲིག་ལེགས་པོ་བྱེད་འཆར་ཡོད་པ་དང། འགྲན་བསྡུར་འདིའི་ནང་དུ། རྩེད་འགྲན་པ་རུ་ཁག་མང་བོ་འཛུལ་ཞུགས་བྱེད་ཐུབ་པའི་ཆེད་དུ། རྩེད་འགྲན་རུ་ཁག་གི་དེབ་སྐྱེལ་གྱི་ཐོ་འགོད་དེ། ཕྱི་ཟླ་དྲུག་པའི་ཚེས་གཅིག་ནས་བདུན་པའི་ཚེས་བཅོ་ལྔ་བར་བྱས་ན། རུ་ཁག་གཅིག་གི་དེབ་སྐྱེལ་ལ་ཨ་སྒོར་གཅིག་སྟོང་ལྔ་བརྒྱ་ཡིན་པ་དང། དེ་རྗེས་ཕྱི་ཟླ་བདུན་པའི་ཚེས་བཅོ་ལྔ་ནས་བརྒྱད་པའི་ཚེས་བཅོ་ལྔ་བར་བྱས་ན། དེབ་སྐྱེལ་ལ་སྒོར་གཅིག་སྟོང་བརྒྱད་བརྒྱ་ཡིན་པ་དང། དེའི་རྗེས་སུ་རྩེད་འགྲན་པ་ཐོ་འགོད་བྱེད་རྒྱུ་མིན་པའི་གསལ་བསྒྲགས་ཤིག་སྤེལ་གནང་ཡོད་པ་མ་ཟད། རྩེད་འགྲན་འདི་ནི་དཔལ་འབྱོར་འདུ་འགོད་ཀྱི་ཆེད་དུ་མ་ཡིན་པར། ཐོག་མའི་རྩེད་འགྲན་གོ་སྒྲིག་བྱས་པའི་དམིགས་ཡུལ་གཞིར་བཟུང་འགྲོ་གི་ཡོད་པ་དང། མཐའ་མའི་རྩེད་འགྲན་གྱི་རྒྱལ་ཁ་ཐོབ་མཁན་ཨང་དང་པོ་ལ་ཨ་སྒོར་ཁྲི་གཅིག་འབུལ་གྱི་ཡོད་པ་རེད་འདུག། དེ་དམིགས་ཡུལ་མང་པོ་རེད་ལ་དམིགས་ཡུལ་ལྔ་ཡོད་རེད་དང་པོ་དེ་རྒྱལ་བ་རིན་པོ་ཆེ་ལ་བཀའ་དྲིན་རྗེས་དྲན་ཆེད། གཉིས་པ་དེ་ང་ཚོ་གི་ད་བོད་པ་གཞོན་སྐྱེས་མང་པོ་ཅིག་ད་དམིགས་བསལ་ཕྱིའི་རྒྱལ་ཁབ་ལ་མང་པོ་འབྱོར་ཡོད་དེ་འདྲ།
རྒྱལ་བའི་བཀའ་དྲིན་རྗེས་དྲན་གྱི་གཟེངས་རྟགས་ཏེ། རྐང་རྩེད་སྤོ་ལོ་འགྲན་བསྡུར་འདི་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ས་གནས་གཞོན་ནུ་ཚོགས་པས་འགོ་འཛུགས་བྱས་ཏེ་ཨ་རིའི་ནིའུ་ཡོག་གྲོང་ཁྱེར་དུ་ད་བར་ཐེངས་མ་ལྔ་ལ་རྩེད་འགྲན་འདི་གོ་སྒྲིག་བྱས་ཡོད་པ་དང། རྩེད་འགྲན་འདིའི་ནང་ཨ་རིའི་མངའ་སྡེ་ཁག་འགའ་ཤས་ནང་གནས་སྡོད་བོད་རིགས་རྩེད་འགྲན་པའི་རུ་ཁག་མཉམ་ཞུགས་གནང་གི་ཡོད་པ་ལྟར། རྩེད་འགྲན་འདིའི་ཁྲོད། ལོ་ལྟར་གཞོན་སྐྱེས་བརྒྱ་དང་ལྔ་བཅུ་ཡས་མས་ཤིག་གིས་ཆ་ཤས་ལེན་གྱི་ཡོད་པ་རེད། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅོ་ལི་ཅུན་པེར་ཡིན།
ཧོང་ཀོང་ནང་དྲུག་བཞི་གི་དོན་རྐྱེན་དེ་ཕྱིར་མི་མངོན་པའི་ཐོག་ནས་སྲུང་བརྩི་བྱེད་བཞིན་ཡོད་སྐད། ཕྱི་ཟླ་དྲུག་པ་གི་ཚེས་བཞི་གི་ཉིན་མོ་འདི་ནི་རྒྱ་ནག་གི་རྒྱལ་ས་པེ་ཅིང་གི་གནམ་བདེ་སྒོ་མོ་ཆེ་གི་ཐང་ཆེན་དུ་དེ་སྔ་ཕྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལོ་གི་ཟླ་བ་དྲུག་པའི་ཚེས་བཞི་གི་ཉིན་སློབ་ཕྲུག་གཙོ་བོ་གྱུར་པའི་མི་མང་ཁྲི་ཕྲག་མང་པོས་དམངས་གཙོ་གི་དགོས་འདུན་བཏོན་ཏེ་སྒེར་ལངས་ཀྱི་ལས་འགུལ་སྤེལ་བའི་དུས་ཚིགས་ཡིན་པས་ཉིན་དེར་ཧོང་ཀོང་གཙོ་བོ་གྱུར་པའི་འཛམ་གླིང་གི་ས་ཕྱོགས་གང་སར་རྒྱ་རིགས་དམངས་གཙོ་དོན་གཉེར་བ་ཚོས་དྲན་གསོ་བྱེད་ཀྱི་ཡོད་མོད། འོན་ཀྱང་འདས་པའི་ལོ་ཤས་ནས་བཟུང་ཧོང་ཀོང་ནང་རྒྱལ་ཁབ་བདེ་འཇགས་ཁྲིམས་གཞི་ཟེར་བ་བཙན་འགེལ་བྱས་པའི་རྐྱེན་གྱིས་མི་དམངས་འདུ་འཛོམས་ཀྱི་ལས་འགུལ་སྤེལ་མི་ཆོག་ཅེས་དམ་བསྒྲགས་བྱས་པར་བརྟེན། འདི་ལོར་ཡང་དེ་སྔ་དང་མི་འདྲ་བར་ལས་འགུལ་སྤེལ་རྒྱུ་ཕར་ཞོག་ཐ་ན་མངོན་གསལ་དོད་པོ་གི་ཐོག་ནས་སྲུང་བརྩི་ཞུ་རྒྱུར་ཡང་འཇིགས་སྣང་བྱེད་བཞིན་ཡོད་ལ་དེའི་སྐོར་ཨེ་ཕི་གསར་ལས་ཁང་ནས་དམངས་གཙོ་དོན་གཉེར་བ་ཁག་ཅིག་ལ་བཅར་འདྲི་བྱས་པའི་སྐབས་དེ་སྔ་དྲུག་བཞིའི་དོན་རྐྱེན་དྲན་གསོ་གི་ལས་འགུལ་བཀོད་སྒྲིག་བྱེད་མཁན་རེ་ཆར་ཌི་སོ་ཡེ་ཡིས།

དེ་བཞིན་ཁག་ཅིག་གིས་གློག་གི་མཆོད་མེ་གི་ལམ་ནས་སྲུང་བརྩི་ཞུ་བཞིན་ཡོད་པ་བཅས་ཧོང་ཀོང་ནང་དམངས་ཚོགས་ཆེས་མངོན་གསལ་མིན་པའི་ཐོག་ནས་སྲུང་བརྩི་ཞུ་འཆར་ཡོད་ལ། ཡང་ཨེ་ཕི་གསར་ཁང་གིས་ཧོང་ཀོང་ས་གནས་སྲིད་གཞུང་གི་སྤྱི་ཁྱབ་པར་གལ་སྲིད་དམངས་ཚོགས་ཀྱིས་འདུ་འཛོམས་བྱས་པ་ཡིན་ན་ག་རེ་གནང་གི་རེད་ཅེས་དྲིས་པར་ཁྲིམས་དང་འགལ་ན་ང་ཚོས་དེར་གཞིགས་པའི་སྟངས་འཛིན་བྱེད་དགོས་པ་ཆགས་ཀྱི་རེད་ཅེས་ལན་འདེབས་གནང་ཡོད་སྐད། ཉིས་སྟོང་ཉེར་གསུམ་སྦ་ར་སི་ཏི་བྷ་ལ་གོ་ལའི་རང་དབང་གི་འཐབ་རྩོད་ཅེས་པའི་གླེང་སྟེགས་སུ། སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་ནས་བོད་ཀྱི་རང་དབང་འཐབ་རྩོད་དང་འབྲེལ་ནས་གཏམ་བཤད་གནང་སྐབས་བོད་དོན་འཐབ་རྩོད་ནམ་ཡང་བརླག་གི་མ་རེད་ཅེས་ནན་གསུང་གནང་ཡོད་སྐད། སྦེ་ལ་རུ་སི་གི་འོས་འདེམས་ཀྱི་ནང་སྲིད་འཛིན་ལ་བདམས་ཐོན་བྱུང་ཡང་སྐྱབས་བཅོལ་དུ་འགྲོ་དགོས་བྱུང་བ་ལྕམ་སི་ཝེ་ཏ་ལེ་ན་ཚེ་ཁ་ནོ་སི་ཁ་ཡ་མཆོག་དང་མཉམ་དུ་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་ནས་བོད་ཀྱི་རང་དབང་འཐབ་རྩོད་ཀྱི་སྐོར་བསམ་ཚུལ་བརྗེ་རེས་གནང་ཡོད་འདུག་ཅིང། དེ་ཡང་ཕྱི་ཟླ་ལྔ་པ་གི་ཚེས་སུམ་ཅུ་སོ་གཅིག་ཉིན་ཚོགས་པའི་ཉིས་སྟོང་ཉེར་གསུམ་སྦ་ར་སི་ཏི་བྷ་ལ་གོ་ལའི་རང་དབང་གི་འཐབ་རྩོད་ཅེས་པའི་གླེང་སྟེགས་སུ་ལྕམ་སི་ཝེ་ཏ་ལེ་ན་གིས་གཙོས་པའི་རང་དབང་གི་དོན་དུ་འཐབ་རྩོད་གནང་མཁན་གྱི་གལ་ཆེའི་མི་སྣ་མཉམ་ཞུགས་ཀྱིས་བགྲོ་གླེང་གི་ཆ་ཤས་བླངས་ཡོད་པ་བཞིན་སྐབས་དེ་དུས་སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་ནས་བོད་ཀྱི་རང་དབང་འཐབ་རྩོད་དང་འབྲེལ་ནས་གཏམ་བཤད་གནང་ཞིང

གཞི་ཡ་ང་བའི་གནས་སྟངས་སུ་གྱུར་པ་དེ་ཡང་ཞི་ཅིན་ཕིང་སྲིད་འཛིན་ཆགས་པ་ནས་བྱུང་བ་ཞིག་རེད་ཅེས་གསུངས་ཡོད། སྲིད་སྐྱོང་ཟུར་པ་བློ་བཟང་སེང་གེ་མཆོག་གི་གཏམ་བཤད་ཀྱི་ནང་དོན་གཙོ་བོ་དེ་བོད་ཀྱི་འཐབ་རྩོད་མུ་མཐུད་ནས་གནས་རྒྱུ་ཡིན་པ་དང་ཉིན་ཞིག་རང་དབང་ཐོབ་གི་རེད་ཅེས་གསུངས་འདུག་དེ་བཞིན་དུ་ལྕམ Svetlana མཆོག་ནས་གསུངས་རྒྱུར། Political pressure is continuing.
ཆབ་སྲིད་ཀྱི་གནོན་ཤུགས་མུ་མཐུད་ནས་ཡོང་བཞིན་པ་དང། ང་ཚོ་གི་རྒྱལ་ཁབ་ཏུ་ཉིན་རེ་བཞིན་ཆབ་སྲིད་བཙོན་པ་བཅུ་ནས་བཅོ་ལྔ་གི་བར་བཙོན་འཇུག་བྱེད་མུས་ཡིན་ཞེས་གསུངས་ཤིང། དེ་བཞིན་ཡོ་རོབ་རང་དབང་རླུང་འཕྲིན་ཁང་གི་འགོ་གཙོ་ཟུར་པས་ཀྱང། དེང་གི་དུས་འདིར་འཛམ་གླིང་ས་ཕྱོགས་གང་སར་འཕྲད་ཀྱིན་པའི་རང་དབང་གི་གནད་དོན་གྱི་སྐོར་ནས་གཏམ་བཤད་གནང་ཡོད། ཉེ་ལམ་བོད་ཀྱི་མལ་གྲོ་གུང་དཀར་རྫོང་ཁུལ་དུ་ཟངས་ཀྱི་གཏེར་ཁ་སྔོག་འདོན་བྱེད་ས་ཞིག་མི་དྲུག་གར་སོང་ཆ་མེད་དུ་གྱུར་པ་རྣམས་ད་ཆ་རྐྱེན་འདས་སུ་ཕྱིན་ཟིན་ཡོད་ཀྱང་གཏེར་ཁ་སྔོག་འདོན་གྱི་ལས་འཆར་དེ་སླར་ཡང་འགོ་འཛུགས་བྱས་ཡོད་འདུག།

རྩོད་གཞི་ཆེ་བའི་བལ་ཡུལ་གྱི་སྤྱི་འབངས་བཅའ་ཁྲིམས་དག་བཅོས་འཆར་ཟིན་དེའི་ནང་དུ་བལ་ཡུལ་གྱི་སྤྱི་དམངས་དང་གཉེན་སྒྲིག་བྱས་པའི་ཕྱིའི་རྒྱལ་ཁབ་ཁག་གི་བུད་མེད་ཚོར་འཕྲལ་དུ་བལ་ཡུལ་རྒྱལ་ཁབ་ཀྱི་སྤྱི་འབངས་ཐོབ་ཐང་སྤྲོད་རྒྱུ་ཡིན་པ་འཁོད་འདུག་ཅིང་དེ་ཡང་བལ་ཡུལ་གྱི་མི་སེར་དང་གཉེན་སྒྲིག་བྱས་པའི་ཕྱི་རྒྱལ་བ་ཚོར་བལ་ཡུལ་རྒྱལ་ཁབ་ཀྱི་ཆབ་སྲིད་ཀྱི་ཐོབ་ཐང་དང་སྤྱི་འབངས་ཀྱི་ཐོབ་ཐང་སྤྲོད་རྒྱུར་ཁྲིམས་ཐོག་ནས་ཁག་ཐེག་བྱེད་ཐུབ་རྒྱུ་རེད། དེར་བརྟེན། རྒྱ་ནག་གཞུང་གིས་བལ་ཡུལ་གྱི་ཁྲིམས་འཆར་དེས་བལ་ཡུལ་ནང་ཡོད་པའི་བོད་མི་སྐྱབས་བཅོལ་བ་ཚོར་ཡང་རིམ་པས་བལ་ཡུལ་གྱི་སྤྱི་འབངས་ལ་འགྱུར་སྲིད་པར་མཐོང་ནས་བལ་ཡུལ་གྱི་སྤྱི་འབངས་བཅའ་ཁྲིམས་དག་བཅོས་འཆར་ཟིན་དེ་ལ་རྒྱ་ནག་གཞུང་གིས་ཉེན་བརྡ་ཐེངས་མང་བཏང་ཡོད། ཨ་རི་དང་རྒྱ་ནག་གི་འབྲེལ་ལམ་ཛ་དྲག་ཏུ་འགྱུར་བཞིན་པ་དང་བསྟུན་ནས་ཨ་རི་བ་ཚོས་རྒྱ་ནག་ནང་སློབ་གཉེར་བྱེད་རྒྱུ་ཉུང་དུ་འགྲོ་གི་ཡོད་འདུག། ཏོག་དབྱིབས་ནད་ཡམས་དང་དེ་མིན་ཨ་རི་དང་རྒྱ་ནག་གི་འབྲེལ་བའི་གནས་སྟངས་ཛ་དྲག་ཏུ་གྱུར་དང་འགྱུར་བཞིན་པ་དེས་རྒྱ་ནག་ནང་ཨ་མི་རི་ཀ་གི་སློབ་གཉེར་བ་ཉུང་དུ་འགྲོ་གི་ཡོད་འདུག་གཤམ་ནས་རྡོ་རྗེ་མཚོ་གིས་རྒྱང་སྲིང་ཞུས་པའི་གསར་འགྱུར་དཔྱད་གཏམ་དེ་ག་གསན་རོགས་ཞུ། རྒྱ་ནག་གཞུང་གིས་བོད་ནང་རྒྱ་རིགས་ཆེད་ལས་པ་མང་པོར་ལས་གནས་མཁོ་སྤྲོད་ཀྱིས་བོད་སྐྱོབ་ཟེར་བའི་བྱ་འགུལ་རིམ་པ་སྤེལ་བཞིན་པའི་གནས་ཚུལ་ཐོན་ཡོད་པ་དང། བོད་གནས་ཉམས་ཞིབ་པ་ཚོས་དེ་ནི་བོད་ནང་རྒྱ་རིགས་སྔར་ལས་མང་བ་གཞིས་སྤོར་གྱི་བྱེད་ཐབས་ཤིག་ཡིན་པར་ངོས་འཛིན་བྱེད་ཀྱི་འདུག་འདས་པའི་ལོ་ངོ་བཅུ་ཕྲག་འགའི་རིང་བོད་ནང་ནས་སྤྱང་གྲུང་ལྡན་པའི་བོད་ཕྲུག་སྟོང་ཕྲག་མང་པོ་ཞིག་རྒྱ་ནག་ནང་ཁུལ་གྱི་སློབ་གྲྭ་ཁག་དང་སློབ་གྲྭ་ཆེན་མོ་སོགས་སུ་སློབ་གཉེར་བྱས་རྗེས་ཕྱིར་བོད་ནང་ལོག་ཡོད་མོད་བོད་རང་སྐྱོང་ལྗོངས་སྲིད་གཞུང་གིས་ད་ལྟའང་ཤེས་ལྡན་མི་སྣ་བསྡུ་བའི་བྱ་འགུལ་རིགས་བརྒྱུད་ནས་བོད་ནང་རྒྱ་རིགས་སྔར་ལས་མང་བ་གཞིས་སྤོར་བྱེད་འཇུག་གི་ཡོད་འདུག་རྒྱ་ནག་གཞུང་གིས་དུས་རྒྱུན་བོད་ཡར་རྒྱས་གཏོང་ཆེད་རྒྱ་ནག་ནང་གི་རྒྱ་རིགས་ཤེས་ལྡན་མི་སྣ་བོད་ནང་གདན་འདྲེན་བྱེད་ཀྱི་ཡོད་ལུགས་བསྒྲགས་བཞིན་ཡོད་པ་དང་བོད་ཀྱི་སྲིད་ཇུས་ཉམས་ཞིབ་ཁང་གི་ཉམས་ཞིབ་པ་བསྟན་འཛིན་བདེ་ལྡན་ལགས་ཀྱིས་རྒྱ་ནག་གིས་དེ་ལྟ་བུའི་འཁྲབ་སྟོན་བྱས་ཏེ

དེ་དག་ལ་ཁ་གསབ་རོགས་དངུལ་རྒྱ་སྒོར་ས་ཡ་གཉིས་ཅན་དང་ས་ཡ་གཅིག་ཅན། དེ་བཞིན་འབུམ་དྲུག་ཅན་དང་འབུམ་གཉིས་ཅན་བཅས་སྤྲོད་རྒྱུའི་ཁས་ལེན་བྱས་ཡོད་པ་མ་ཟད། ད་དུང་མི་སྣ་དེ་དག་ལ་ལས་གནས་ཀྱི་ཐོབ་ཐང་དང་དམིགས་བསལ་ཆེད་ལས་པའི་མཚན་གནས་སྤྲོད་རྒྱུ་ལས། སྡོད་གནས་མཁོ་སྤྲོད་དང་ཁྱིམ་ཚང་བཀོད་སྒྲིག་བྱེད་པ། དེ་བཞིན་འཕྲོད་བསྟེན་འགན་ལེན་བཅས་ལ་ས་གནས་གཞུང་གིས་རྒྱབ་རོགས་བྱ་རྒྱུ་ཡིན་ལུགས་བཤད་འདུག་ལ།

ད་ངོ་མ་ཡིན་ན་ཡང་ཅིག་བོད་ལ་འགྲོ་མཁན་དེ་ཚོ་ལ་ཅིག་སྲིད་ཇུས་སྒང་ནས་ཆ་རྐྱེན་བསྐྲུན་ཡ་དང་ཨ་ནི་དངུལ་གྱི་འགྲོ་སོང་བཏང་ཡ་དེ་བྱས་པ་རེད་ཡིན་ན་དེ་ཡོངས་གྲགས་མ་བྱས་ནས་ཅིག་དེ་ཚོས་ཅིག་མངོན་སུམ་དུ་མ་བྱས་དེ་འདྲ་བྱས་པ་རེད་ད་ད་ལྟ་ཁྱོད་རང་གི་གོང་ནས་གསུང་རྒྱུ་གི་ཅིག་ཆེད་ལས་མཁས་པ་དེ་འདྲ་གི་ཁ་གཡར་ནས་ད་གང་ལྟར་ཀྱང་དེ་ཚོ་གི་ནང་མི་དང་དེ་ཚོ་གི་སྤུན་མཆེད་ལ་སོགས་པ་དེ་འདྲ་ཡ་བོད་ལ་གནས་སྤོ་ཅིག་བྱེད་ཡ་དང་ཨ་ནི་བོད་ལ་ཡོང་ནས་ད་བོད་གི་ལས་ཀ་དེ་ཚོ་ཅིག་ཆེད་ལས་གི་ལས་ཀ་དེ་ཚོ་ཁོ་ཚོ་དམིགས་བསལ་གི་སྲིད་ཇུས་སྒང་ནས་ཁོ་རང་ཚོ་ལ་སྤྲད་ཡ་འདི་ནི་བོད་གི་ད་ཆེད་ལས་པ་དེ་ཚོ་གི་ལས་ཀ་ཤོར་ཡ་དང་ལས་ཀ་ཤོར་ཡ་མ་ཚད་ཨ་ནི་ད་རྒྱབ་རྩ་གཞུང་གི་སྲིད་ཇུས་གི་རྒྱབ་སྐྱོར་མེད་དུས་སྒང་ལ་ཨ་ནི་ད་རྒྱ་ནག་ནས་ཡོང་འདུག་དེ་ཚོ་ལ་འགྲན་བསྡུར་བྱས་ནས་འགྲན་ཡ་ཁོ་ཡང་ལོངས་གི་ཡོད་མ་རེད་དེ་འདྲའི་སྒང་ལ་དཔེ་དེ་རྒྱ་ནག་གི་ད་བོད་ལ་དབང་སྒྱུར་བྱས་ནས་ཨ་ནི་བོད་མི་རིགས་རྩ་མེད་བཟོ་ཡ་དང་དང་དཔལ་འབྱོར་དང་ཨ་ནི་ཆབ་སྲིད་ཕྱོགས་ཡོངས་ནས་ད་དཔེ་དེ་བོད་མི་རིགས་རྩ་མེད་བཟོ་ཡ་གི་སྲིད་ཇུས་དེ་སྤེལ་གྱི་ཡོད་དེ་གསལ་པོ་རེད་ད། ལོ་མང་པོའི་ནང་ལོགས་ལ་དེ་འདྲ་རྒྱ་ནག་གི་བོད་ལ་རོགས་སྐྱོར་གི་མིང་ཐོག་ནས། ཆེད་ལས་མཁས་པའི་མིང་ཐོག་ནས་དེ་འདྲ་དཔེ་མང་པོ་ཡོང་གི་ཡོད་རེད་ཡོང་ན་དེ་ཚོ་དམིགས་བསལ་གྱི་ད་འཕྲོད་བསྟེན་གྱི་ཆ་རྐྱེན་དང་ཨ་ནི་གུང་སེང་ལ་འགྲོ་ན་གུང་སེང་གི་འགྲོ་གྲོན་དེ་ཚོ་དཔེ་དེ་དམིགས་བསལ་བྱས་ནས་སྤྲད་ཡ་དང་ད་ཕོགས་ད་ག་ཡིན་པ་རེད་འོ་དེ་འདྲ་གི་སྤྲད་འདུག་རེད་ད་དེའི་གི་སྲིད་ཇུས་རྡོག་རྡོག་མ་ཚད་སོང་ན་དམིགས་ཡུལ་དེ། རྒྱ་རིགས་དེ་བོད་ལ་གནས་སྤོ་བྱས་ཡ་རྒྱ་རིགས་བོད་ལ་ཡོང་ནས་ད་ཅིག་དཔལ་འབྱོར་དང་ད་ལག་རྩལ་དང་ཨ་ནི་ཚན་རིག་དང་གང་གི་ཕྱོགས་ནས་ད་རྐང་དེ་སིམ་ནས

རྙོག་འཛིང་ཅན་གྱི་འབྲས་སྐྲན་དེ་བྱུང་ཡོད་འདུག་ལ Cleveland Clinic སྨན་ཁང་དུ་ཁོ་མོའི་ནད་དེར་སྨན་བཅོས་བྱས་ཡོད་པ་དང་དེའི་རྗེས་སུ་སྨན་ཁང་དེས་བཟོས་པའི་ནུ་མའི་འབྲས་སྐྲན་གྱི་འགོག་སྨན་བརྒྱབ་ཡོད་འདུག་ལ་སྨན་ཁང་དེའི་སྨན་པ Megan Kruse ལགས་ཀྱིས་བརྗོད་པར། འབྲས་སྐྲན་བྱུང་བའི་ནད་པ་ཚོར་སྨན་བཅོས་བྱས་རྗེས་ནུ་མའི་འབྲས་སྐྲན་གྱི་འགོག་སྨན་བེད་སྤྱོད་ཀྱི་ཚོད་ལྟ་བྱ་རྒྱུར་གོ་སྐབས་ཐོབ་ཀྱི་ཡོད་པ་དང་ཇེན་ནི་ཧྥེར་ནི་ཁོ་མོའི་ནད་པ་ཐོག་མ་དེ་ཡིན་ཞེས་ངོ་སྤྲོད་བྱས་འདུག་ཡང་ཇེན་ནི་ཧྥེར་གྱིས་བརྗོད་དོན།

ད
ལྟ་ཁོ་མོ་ནུ་མའི་འབྲས་སྐྲན་གྱི་ནད་དུག་ལས་ཐར་ཟིན་འདུག་ནུ་མའི་འབྲས་སྐྲན་གྱི་འགོག་སྨན་བཟོ་སྐྲུན་ཐད་ཞིབ་འཇུག་བྱེད་མཁན་སྨན་ཁང་གཅིག་ཙམ་མིན་པར་འགའ་ཤས་ཤིག་ཐོན་ཡོད་པས་འདི་ནི་མི་རྣམས་ལ་རེ་ལྟོས་ཤིག་མཚོན་ཡོད་ཅིང། Time གསར་ལས་ཁང་གིས་བཏོན་པའི་གནས་ཚུལ་ལ་གཞིགས་ན་ཞིབ་འཇུག་མི་སྣས་མིའི་ལུས་ཕུང་གི་རིམས་འགོག་མ་ལག་བེད་སྤྱོད་ཀྱིས་འབྲས་སྐྲན་ལ་སྨན་བཅོས་དང་གཙང་བཟོ་བྱེད་ཐུབ་པ་ལས་ད་དུང་འབྲས་སྐྲན་སྔོན་འགོག་བྱ་རྒྱུའི་ཐད་ཧ་ལས་དགོས་པའི་ཡར་རྒྱས་ཀྱི་གྲུབ་འབྲས་ཐོན་ཡོད་སྐོར་དང་བཅས

ནུ་མའི་འབྲས་སྐྲན་གྱི་འགོག་སྨན་ཞིག་ལ་ཚོད་ལྟ་བྱེད་བཞིན་ཡོད་པ་དང་རིམས་འགོག་སྨན་ཁབ་འདིའི་རིགས་ཀྱིས་སྐྲན་ནད་ཁྲོད་ཀྱི་དངོས་རྫས་གཞན་ཡང་ཐད་ཀར་ངོས་འཛིན་བྱེད་ཐུབ་ཀྱི་ཡོད་སྐོར་འགྲེལ་བརྗོད་བྱས་ཡོད་པ་རེད། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་ཉིས་སྟོང་ཉེར་གཉིས་ལོར་བཏོན་པའི་ཞིབ་འཇུག་གཞིར་བཟུང་ན་འབྲས་སྐྲན་ནི་འཛམ་གླིང་ཡོངས་སུ་མིའི་ཚེ་སྲོག་ལ་གནོད་འཚེ་ཆེ་ཤོས་དེ་ཡིན་ཞིང་ཉིས་སྟོང་ཉི་ཤུ་ལོར་འབྲས་སྐྲན་བྱུང་བའི་རྐྱེན་གྱིས་མི་གྲངས་ས་ཡ་བཅུ་ཙམ་གྱི་ཚེ་སྲོག་ཤོར་ཡོད་པ་དང་གཞན་ཡང་ལོ་དེར་གསར་དུ་འབྲས་སྐྲན་བྱུང་མཁན་མི་འབོར་མང་ཤོས་ཀྱི་འབྲས་སྐྲན་དེ་ནུ་མའི་འབྲས་སྐྲན་བྱུང་མཁན་མི་གྲངས་ས་ཡ་གཉིས་ཚེག་གཉིས་དྲུག་ཡོད་འདུག་དེ་ནས་རིམ་བཞིན་གློ་བའི་འབྲས་སྐྲན་བྱུང་མཁན་ས་ཡ་གཉིས་ཚེག་གཉིས་གཅིག་རྒྱུ་ལོང་གི་འབྲས་སྐྲན་བྱུང་མཁན་ས་ཡ་གཅིག་ཚེག་དགུ་གསུམ་བཅས་རེད། ཨ་མི་རི་ཀའི CDC སྟེ་ནད་ཡམས་སྟངས་འཛིན་དང་སྔོན་འགོག་ལྟེ་གནས་ཁང་གིས་བཏོན་པའི་གནས་ཚུལ་གཞིར་བཟུང་ན་ཨ་རིའི་ནང་ལོ་རེར་ནུ་མའི་འབྲས་སྐྲན་བྱུང་མཁན་བུད་མེད་འབུམ་གཉིས་ར་ཁྲི་དྲུག་སྟོང་བཞི་ཙམ་དང་སྐྱེས་པ་ཁྲི་གཉིས་དང་སྟོང་བཞི་བྱུང་གི་ཡོད་འདུག་ལ་ཡང་ལོ་རེར་ནུ་མའི་འབྲས་སྐྲན་གྱི་རྐྱེན་གྱིས་བུད་མེད་ཁྲི་བཞི་ར་སྟོང་གཉིས་དང་སྐྱེས་པ་ལྔ་བརྒྱ་ཙམ་འཆི་སྐྱོན་བྱུང་གི་ཡོད་འདུག། འཛམ་གླིང་འཕྲོད་བསྟེན་སྒྲིག་འཛུགས་ཀྱིས་རྒྱལ་ཁབ་ཚང་མས་ནུ་མའི་འབྲས་སྐྲན་བྱུང་ཡོད་མེད་ལ་བརྟག་དཔྱད་ཀྱི་ཆ་རྐྱེན་བསྐྲུན་རྒྱུ་དང་ནད་དེའི་སྐོར་གོ་རྟོགས་སྤེལ་རྒྱུ་འཕྲོད་བསྟེན་གྱི་ཞབས་ཞུའི་མཐུན་རྐྱེན་ཇེ་ལེགས་སུ་གཏོང་བ་བཅས་བྱས་ཚེ་ནུ་མའི་འབྲས་སྐྲན་བྱུང་མཁན་མང་པོ་ཞིག་ཚེ་སྲོག་གི་ཉེན་ཁ་ལས་སྐྱོབ་ཐུབ་རྒྱུ་ཡིན་སྐོར་བརྗོད་ཡོད་པ་རེད། ཨ་རི་རྒྱལ་ཡོངས་སུ་བུད་མེད་བརྒྱད་ཀྱི་ནང་ནས་གཅིག་ལ་ནུ་མའི་འབྲས་སྐྲན་བྱུང་གི་ཡོད་པ་དང་ལོ་ངོ་བཅུ་ཕྲག་གཉིས་ལྷག་གི་སྔོན་ནས་རྒྱལ་ཁབ་འདིའི་ནང་དུ་ནུ་མའི་འབྲས་སྐྲན་སྐོར་གོ་རྟོགས་སྤེལ་ཆེད་ཚོགས་པ་སྒྲིག་འཛུགས་དང་མི་སྒེར་བཅས་ནས་ལས་འགུལ་སྣ་ཚོགས་སྤེལ་མུས་ཡིན་སྟབས་རྒྱལ་ཁབ་འདིའི་ནང་ཉིས་སྟོང་ལོ་ནས་བཟུང་ནུ་མའི་འབྲས་སྐྲན་བྱུང་མཁན་གྱི་གྲངས་འབོར་ཇེ་ཉུང་དུ་གཏོང་ཐུབ་ཡོད་པ་མ་ཟད་ཚེ་སྲོག་ཤོར་བའི་གྲངས་ཀའང་ཇེ་ཉུང་དུ་གཏོང་ཐུབ་ཡོད་འདུག། ཨ་མེ་རི་ཀའི་འབྲས་སྐྲན་སྨན་བཅོས་ལྟེ་གནས་ཁང་གི་སྨན་པ་ལྡེ་ནེ་སི་གིས་ཨ་རིའི་ནང་ལོ་ཉི་ཤུ་ལྷག་གི་སྔོན་དང་བསྡུར་ན་ནུ་མའི་འབྲས་སྐྲན་ལ་སྨན་བཅོས་ཀྱི་ཤེས་བྱ་དང་ལག་རྩལ་ཧ་ཅང་གི་ཡར་རྒྱས་ཆེན་པོར་ཕྱིན་ཡོད་པའི་སྐོར་གསུངས་དོན། དེང་སྐབས་ནུ་མའི་འབྲས་སྐྲན་བྱུང་མཁན་མང་ཆེ་བ་སྔ་ཙམ་ནས་ངོས་འཛིན་ཐུབ་པ་བྱུང་ནས་ནུ་མ་ལེན་མི་དགོས་པའི་ཐོག་ནས་སྨན་བཅོས་བྱེད་ཐུབ་པ་དང་དམིགས་བསལ་ཁྱབ་འགྱེད་བཅོས་ཐབས་ཏེ་དབྱིན་སྐད་དུ Radiation དང་རྒྱ་སྐད་དུ Fang Liao ཟེར་བའི་གློག་འོད་ཀྱི་ནུས་པའི་བཅོས་ཐབས་དེ་ནི་ཆེས་སྔོན་ཐོན་ཞིག་ཆགས་ཡོད་ཅེས་མཚམས་སྦྱོར་གནང་ཡོད་པ་རེད། ནུ་མའི་འབྲས་སྐྲན་གྱི་ནད་རྟགས་ཡོད་མེད་ཐད་རང་གིས་རང་ལ་བརྟག་དཔྱད་བྱེད་ཆོག་པ་དང་དོགས་ཟོན་བྱ་གཞིའི་ནད་རྟགས་ཁག་ཅིག་ནི་དཔེར་ན་ནུ་མའི་ཐོག་དང་མཆན་འོག་བཅས་སུ་འབུར་རྡོག་ཐོན་པ་དང་ནུ་མ་མཁྲེགས་པོར་འགྱུར་བ། ནུ་མའི་རྩེ་ནང་དུ་འཛུལ་བ་དང་ནུ་མགོ་ཆེན་པོར་འགྱུར་བ། ནུ་མའི་མཐའ་འཁོར་གྱི་པགས་པར་ཆུ་གཉེར་ལྟ་བུར་ཐོན་པ་དང་ཡང་ན་ནུ་མའི་ཁ་མདོག་ངང་སེར་དུ་འགྱུར་བ། ནུ་མའི་ཐོག་ཀོ་མཐུག་བྱུང་བ་དང་ནུ་མའི་དབྱིབས་ལ་འགྱུར་ལྡོག་བྱུང་བ། ནུ་མགོ་ནས་ཆུ་ཐོན་པ། ནུ་མའི་མཐའ་འཁོར་དུ་ན་ཟུག་བསླང་བ་དང་མི་བདེ་བ། ནུ་མའི་དབྱིབས་དང་ཁ་མདོག་སོགས་ལ་རྒྱུན་ལྡན་མ་ཡིན་པའི་འགྱུར་ལྡོག་རིགས་བྱུང་བ་དང་ལུས་པོ་ཐང་ཆད་པ་སོགས་ཡིན་ཞིང། ནད་རྟགས་འདི་རིགས་ཡོད་ཚེ་ངེས་པར་དུ་དོ་སྣང་བྱས་ཏེ་སྨན་ཁང་དུ་བརྟག་དཔྱད་བྱ་དགོས་ཡོད་སྐོར་ཆེད་མཁས་སྨན་པ་ཚོས་ཡོངས་གྲགས་ཀྱིས་བརྗོད་བཞིན་ཡོད་པ་མ་ཟད་ད་དུང་བུད་མེད་ཁག་ཅིག་ལ་གོང་དུ་ངོ་སྤྲོད་བྱས་པའི་ནུ་མའི་འབྲས་སྐྲན་གྱི་ནད་རྟགས་དེ་རིགས་དམིགས་བསལ་མ་ཐོན་པར་ནད་དེ་ཕོག་པའི་གནས་ཚུལ་བྱུང་གི་ཡོད་པའང་གསལ་འདོན་བྱེད་བཞིན་པ་རེད། ཕྱི་ལུགས་ཀྱི་སྨན་པ་དང་ཚན་རིག་པ་ཚོས་ནུ་མའི་འབྲས་སྐྲན་ཡོད་མེད་ཀྱི་བརྟག་ཐབས Mammogram ཞེས་འབོད་པའི་ནུ་མར་གློག་པར་རྒྱག་པའི་བརྟག་དཔྱད་དེས་ནད་ཡོད་མེད་ཤེས་རྟོགས་ཐུབ་ཀྱི་ཡོད་པ་དང་བརྟག་ཐབས་དེ་བེད་སྤྱོད་བྱས་ཚེ་མིའི་ཚེ་སྲོག་རྒྱུན་བསྲིང་ཐུབ་པའམ་ཡང་ན་སྲོག་ཉེན་ལས་སྐྱོབ་ཐུབ་པར་ངོས་འཛིན་བྱེད་ཀྱི་ཡོད་པ་རེད། ནུ་མའི་འབྲས་སྐྲན་བྱུང་རྒྱུའི་ཉེན་ཁ་ཆེ་བའི་རིགས་ནི་ནུ་མའི་འབྲས་སྐྲན་བྱུང་མྱོང་མཁན་ཞིག་ཡིན་ཕྱིན་བསྐྱར་དུ་བྱུང་རྒྱུའི་ཉེན་ཁ་ཡོད་པ་དང་ཁྱིམ་ཚང་ནང་ནུ་མའི་འབྲས་སྐྲན་བྱུང་མཁན་ཡོད་ཚེ་ཁྱིམ་རྒྱུད་ལས་ནད་དེ་བྱུང་རྒྱུའི་ཉེན་ཁ་ཡང་ཡོད་འདུག་ལ་དེ་མིན་ཐ་མག་འཐེན་མཁན་དང་སྐྱེ་འགོག་གི་སྨན་ཟ་མཁན། གཞན་ཡང་བྱིས་པ་མ་སྐྱེས་བའི་བུད་མེད། གཉེན་སྒྲིག་བྱས་མེད་པའི་བུད་མེད། ཡང་བུད་མེད་ཚོའི་ནང་རང་ཉིད་ཀྱིས་ཐ་མག་མི་འཐེན་ནའང་ཐ་མག་འཐེན་མཁན་གྱི་ཁོར་ཡུག་ནང་འཚོ་སྡོད་བྱེད་མཁན།